བཀའ་དྲིན་ལ་དེ་འདྲ་བྱུང་བ་རེད་དེ་ལུས་རྟེན་འདི་མ་བྱུང་ན། འདི་མ་བྱུང་ན་ང་ལ་ད་ལྟ་ཉམས་ལེན་འདི་བྱས་པའི་ལག་རྗེས་འདི་འདྲ་སྟོན་ཡ་ག་ནས་ཡོང། ད་དངོས་གནས་བསམ་ན་ལུས་རྟེན་འདི་དཔེ་མི་སྲིད་པ་རེད་བསམ་དེ་ནི་གཞི་ནས་དགའ་པོ་དེ་དེ་དུས་སླེབས་ཀྱི་ཡོད་ས་རེད་ད་ང་རང་ཚོ་སློབ་སྦྱོང་བྱས་ཉམས་ལེན་བྱེད་མ་ཐུབ་དུས་ཙང་ལུས་རྟེན་ལ་ཧ་ལས་པའི་དགའ་པོ་ཅིག་བསམ་བློ་དོག་པོ་མི་འདུག་ཨང་ཡིན་ན་ཡང་ཐུགས་ཆེ་ནས་ཨ་ལེ་ཁུ་ཁ་ཐུག་ལ་དངོས་གནས་བསྐལ་པ་བཟང་པོ་རེད་བསམ་བསམ་དུ་ཡིན་གྱི་མི་བསམ་བ་རེད་ཨོ་ཐུགས་བསམ་བྱེད་དགོས་བྱུང་ཨོ་ཐུགས་རེད་ད་ཡིན་དུས་ཙང། ད་རེས་དེ་འདི་ང་ར་དེ་སྐྱེ་བ་ལན་ཐེངས་གཅིག་ལ་དཔེར་ན་ཟ་བར་ད་ཡང་ནས་དཔེར་ན་ད་སོ་སོའི་ཡིན་འདུག་ཟེར། ཚེ་སྐྱེ་བ་སྔ་མ་ནས་བསགས་པའི་སྡིག་པའི་བསམ་བློ་སྡིག་པ་ཆེ་ཆེ་ལ་བརྟེན་ན་ད་དེ་ང་ལ་མི་ལུས་འདི་འདྲ་ད་དཔེ་དེ་རེ་བ་རྒྱག་ཡག་ཕ་ལམ་མེད་པ་ཞིག་རེད་ཟེར། ཡིན་ན་ཡང་མི། བླ་མ་དཀོན་མཆོག་བཀའ་དྲིན་གྱིས་ད་རེས་ལུས་རྟེན་གཅིག་འདི་འདྲ་ཞིག་ཐོབ་དཔེ་དེ་ད་ཐོབ་མི་སྲིད་ག་རེ་ཞིག་རེད་འདི་འདྲའི་ལུས་རྟེན་ཁྱད་པར་ཅན། འདི་ལ་ཨ་ནི། སོ་སོའི་ངོས་ནས་ཧུར་ཐག་འབད་ཐག་ཅིག་བྱས། བླང་དོར་གོ་མ་ལོག་པར་བྱས། གོ་མ་ལོག་པར་བྱས། སོ་ཡི་ངོས་ནས་ཧུར་ཐག་འབད་ཐག་ཅིག་བྱེད་མཁན་ཡིན་ན་དང་ལུས་རྟེན་འདིའི་སྟེང་དུ་ག་རེ་ཡིན་ན་ཡང་བས་ཆ་ཚང་བྱེད་ཐུབ་མཁན་གྱི་ནི་ཧོ་ལུས་རྟེན་ཁྱད་པར་ཅན་དེ་འདྲ་ཞིག་ཐོབ་ཤག་སྙམ་བསམ་བསམ་བློ་བཏང། ད་དེ་ག་རེ་ཟེར། ག་རེ་བཟོ་རེད། ལུས་རྟེན་འདིའི་སྟེང་དུ་ག་རེ་ཐུབ་ཡས་དོན་དག་ག་རེ་སྒྲུབ་ཐུབ་གི་ཡོད་ཟེར་ན་དོན་དག་དོན་ཆེན་པོ་དེ་འདྲ་སྒྲུབ་ཐུབ་མཁན་གྱི་ལུས་རྟེན་ཁྱད་པར་ཅན་ཞིག་ཐོབ་ཤག། དོན་ག་རེ་སྒྲུབ་ཐུབ་འོས་ཟེར་ན། གནས་སྐབས་ཀྱི་དོན་ཡིན་ན་དེ་ནི་ལུས་རྟེན་འདིའི་སྟེང་དུ་སྒྲུབ་ཐུབ་གི་འདུག་མཐར་ཐུག་གི་དོན་ཡིན་ན་ལུས་རྟེན་འདིའི་སྟེང་དུ་སྒྲུབ་ཐུབ་གི་འདུག་གསུངས། གནས་སྐབས་ཀྱི་དོན་ག་རེ་རེད་ཟེར་ན། སྐྱེ་བ། ཕྱི་མ་ལ་ཨ་ནི་ངན་སོང་ལ་སྐྱེ་མ་དགོས་ཡས་ངན་སོང་གི་སྒོ་བཀག་ཐུབ་ཡས། ཐབས་ཤེས་ཤིག་སོ་སོའི་ལུས་རྟེན་འདིའི་སྟེང་ནས་སོ་སོའི་ད་ལྟ་ངོས་ནས་ཧུར་ཐག་འབད་ཐག་མ་བྱས་པ་རེད་མ་གཏོགས་བྱེད་རོགས་བྱས་ན། ལུས་རྟེན་འདི་རྩ་ནས་གོ་ལུས་མི་འདུག་ད་ད་ལྟ་ལུས་ཡས་དེ་སོ་སོའི་བློ་ཡུལ་ཤར་ན་འདུག་སོ་སོའི་སློབ་སྦྱོང་དང་ཉམས་ལེན་མ་བྱས་པ་བྱས་བརྩོན་འགྲུས་མ་བསྐྱེད་པ་བྱས་ཁུལ་བསྡུས་བྱས་མ་གཏོགས་ལུས་རྟེན་གྱི་ཆ་ནས་རྩ་ནས་ལུས་ཡས་མི་འདུག་དེ་ཡིན་དུས་ཙང་ད་ནི་ལུས་རྟེན་དེའི་སྟེང་དུ་སྐྱེ་བ་ཕྱི་མ་ལ་ངན་སོང་ལ་སྐྱེ་མ་དགོས་པའི་ཐབས་ཤེས་ཤིག་བྱེད་ཀྱི་ཡིན་ན། མ་ཤི་གོང་དུ་གཏན་གཏན་ངན། གཞན་ཅི་ད་གཟབ་གཟབ་མ་བྱས་པར་ངང་དུ་བྱས་ན་ངན། ལུས་རྟེན་དེའི་སྟེང་དུ་བྱེད་ཐུབ་གི་འདུག་བྱས་ན། བས་གནས་སྐབས་ཀྱི་དོན་དེ་འདྲའི་དོན་ཆེན་པོ་ཞིག་སྒྲུབ་ཐུབ་མཁན་གྱི་ལུས་རྟེན་ཞིག་རེད་ཤག། དེས་ག་བ་ཚད་གི་རེད་ད་སྐྱེ་བ་ཕྱི་མ་ལ་ལྷ་དང་མིའི་གོ་འཕང་ཞིག་ཐོབ་དགོས་ཟེར་བའི་བསམ་བློ་ཞིག་བཏང་ན་ཡང་ག་རེ་ཟེར་ཐབས་ཤེས་ཞིག་བྱས་ན་ཡང། སྐྱེ་བ་ཕྱི་མ་ལ་མི་ལུས་ཐོབ་ཡག་ཐབས་ཤེས་ཅིག་ད་འདིའི་ལུས་རྟེན་དེ་སྟེང་ནས་སོ་སོས་ཧུར་ཐག་འབད་ཐག་བྱས་ན་འགྲུབ་ཐུབ་མཁན་གྱི་ལུས་རྟེན་ཅིག་རེད་ཤག་དེ་ལྟ་ཡིན་ན་གནས་སྐབས་ཀྱི་དོན་དེ་དོན་ཆེན་པོ་དེ་འདྲས་འགྲུབ་ཐུབ་མཁན་གྱི་ལུས་རྟེན་ཅིག་རེད་ཤག་བསམ། དེས་ཚད་གི་མི་འདུག་ཟེར་སོ་སོའི་དངོས་གནས་དྲང་ནས་ཧུར་ཐག་འབད་ཐག་བྱས་ཡིན་ན་ན་དངོས་གནས་དྲང་ནས་མེད་ད་དེ་འདྲ་དེ་ཚད་དངོས་རིག་དཔེར་ན་བོད་ལ་བྱས་ན་བས་ད་གྲུབ་པའི་དབང་ཕྱུག་ཆེན་པོ་ད་གར་སོང་ང་ལ་མོས་ཉམས་ལེན་གནང་བྱས་ཉམས་ལེན་ཚུལ་བཞིན་དུ་གནང་བྱས་ནས་དངོས་གནས་དྲང་ནས་བས་རྟོགས་པ་མཐོ་བ་ལ་ཕེབས་བསྡད་མཁན་དེ་འདྲ་བས་ཞེ་པོ་དེ་འདྲ་བསམ་གྱིས་མི་ཁྱབ་པ་དེ་འདྲ་བྱུང་ཡོད་རེད་པ་ཨོ་ཁོང་ཚོ་ནང་བཞིན་སོ་སོའི། ཁོང་ཚོས་མི་ཉམས་ལེན་བས་ཚུལ་བཞིན་དུ་གནང་ཉམས་ལེན་གནང་སྟངས་ཤེས་ཁོ་ལ་བརྩོན་འགྲུས་རྩོམ་པ་གནང་བྱས་ཁོང་ཚོ་རྦད་དེ་དེ་འདྲས་གནང་ནས་སྐུ་ལས་སྐྱོན་བྱས་བས་བསྟུན་ཡ་རྟོགས་པ་མཐོ་བ་ལ་ཕེབས་ཐུབ་པ་རེད། ད་འདྲ་ང་རེ་དེ་འདྲས་ལས་ཀ་རུ་རྩ་ནས་ག་རེ་ཟེར་རེད་དང་དཀའ་ལས་རྩ་ནས་མ་རྒྱབ། ཉམས་ལེན་ཕྱོགས་གཅིག་ནས་ཉམས་ལེན་བྱེད་སྟངས་མ་ཤེས་ཏོག་ཙམ་བྱེད་སྟངས་ཤེས་པ་ཁོ་ལ་ཡང་མ་ཤེས་པ་རྐྱང་རྐྱང་ངས་བྱས་མི་འདུག་ཤེས་པ་ཁོ་ལ་ཏོག་ཙམ་ཤེས་པ་ཁོ་ལ་ཡང། བློ་འོག་སོ་སོའི་བད་ཀན་ཁོལ་ཐབས་ཤེས་རུ་བྱས་ནས། ཨ། སྐར་ཚོར་ད་མ་སོང་ན། ཉམས་ལེན་བྱེད་ཐུབ་ཀྱི་འདུག་མི་འདུག་བད་ཐེབས་ཚད་ཚད་རུ་བཙགས་ནས་མ་བཏང་ང་ཁོ་རང་རང་གི་ལུས་ཞེ་མ་གཏོགས། གངས་ཅན། ཁོང་ཚོ་ནང་བཞིན་ཅིག། ཉམས་ལེན་ཅིག་གནང་གི་ཡིན་ན་ག་ལ་གང་འཚམ་ཅིག། བདེན་ནས། ཐར་པའི་གོ་འཕང་ཟེར་དཔེ་དེ་ཚེ་དེ་ལ་མ་ཐོབ་ན་ཡང། དཔེ་ཐར་པའི་གོ་འཕང་ཐོབ་བྱེད་ཀྱི་ད་ང་རང་ཚོ། རྩ་བ་ར་བ་རེད་རྩ་བ་དཔེར་ན་ངེས་འབྱུང་དང་བྱང་ཆུབ་ཀྱི་སེམས། སྟོང་ཉིད་རྟོགས་པའི་བློ་དེ་ཚོ་བྱང་ཆུབ་ཀྱི་སེམས་མཚན་ཉིད་པ་དེ་འདྲས་མ་སྐྱེས་ན་ཡང་གོ་ལ། དངོས་གནས་དྲང་གནས་དཔེ། ཉམས་མྱོང་རེ་ཞིག་གསག་གི་ཡིན་ན་ག་ལ་གང་འཚམ་ཞིག་གསག་ཐུབ་པས་ཐར་པའི་གོ་འཕང་ཐོབ་པའི་གཞི་རྩ་ར་པོ་ཞིག་ཏན་ཏན་ཚེ་དེ་ལ། ལུས་རྟེན་གྱི་སྟེང་ནས་ལུས་རྟེན་འདིའི་ཐོག་བྱས་ན་དངོས་གནས་བྱེད་ཐུབ་ཚོད་ཅིག་དང་དེ་འདྲའི་ལུས་རྟེན་ཁྱད་པར་ཅན་ཅིག་རེད་ཤག་བསམ་དར་འདུག་གི་རེད་ད་དེ་ལས་ལྷག་ཅིག་སོ་སོའི་དངོས་དཔེ་དེ་འདྲ་བྱས་པ་ཡིན་ན་ཁོང་ཚོ་ནང་བཞིན་ཅིག་བྱེད་བསམ་ན་ཡང་ལུས་རྟེན་གྱི་ངོས་ནས་ལྕོགས་ཡོད་མ་རེད་ད་ལྕོགས་ཡས་གང་ག་ང་རང་གི་ངོས་ནས་ལྕོགས་ཤོར་མ་འདུག་ལུས་པོ་དེ་ཆགས་ནས་ད་ནས་ལྕོགས་མི་འདུག་བྱས་ཙང་ད་དེ་ལུས་རྟེན་འདི། མིའི་ལུས་རྟེན་དེ་བ་ཐོག་ཏུ་གནས་སྐབས་དང་མཐར་ཐུག་གང་བསམ་བློ་བཏང་ན་ཡང་དཔེ་མི་སྲིད་པའི་དོན་དག་ཆེན་པོ་སྒྲུབ་ཐུབ་མཁན་གྱི་ལུས་རྟེན་ཁྱད་པར་ཅན་ཅིག་ང་ནི་ད་ད་རེས་ཐོབ་མི་སྲིད་ག་རེ་བྱས་ཏན་ཏན་ཐོབ་བཞག་བསམ་པའི་ཐབས་སེམས་ཀྱི་ནང་ལ་གོ། ཐབས་དགོས་རེད་པ་བྱས་ནས་གོ་བསམ་བློ་ཡི་སྒོམ་ཡས་ཐབས་ཤེས་བྱེད་དགོས་རེད་པ་འདུག་བཤད། གལ་སྲིད་དཔེ་དེབ་ཨ་ལི་དེ་འདྲས་ཐོབ་པོ་མ་བྱུང་ན་ཡང། དཔེ་གནས་སྐབས་རིང་ལ་དངོས་གནས་དཔེ། ཆུ་ཚོད་སྐར་མ་ལྔ་ཙམ་གྱི་རིང་ལ་སོ་སོའི་དངོས་གནས་དྲང་གནས་ཆགས་རབས་ཚེ་གཅིག་རེ་ཆོས་ཁ་འདོན་དགེ་སྦྱོར་ཅིག་ཧུར་ཐག་པ་ཐག་བྱས་ན་དཔེ། སྡིག་པ་ར་ཅིག་གང་ཐུབ་ཐུབ་ཅིག། ཕ་གས། སྦྱང་ཡས་ཐབས་ཤེས་བྱས་ན་གང་ཐུབ་ཐུབ་ཅིག་ད་དཔེ་བྱེད་ཐུབ་ཡས་དེ་དཔེ་ཐ་ན། ཆུ་ཚོད་སྐར་མ་ལྔ་དྲུག་རིང་ལ་ཡང་སོ་སོས་བྱས་ན་དཔེ་དེ་དོན་ཆེན་པོ་སྒྲུབ་ཐུབ་མཁན་གྱི་ལུས་རྟེན་ཁྱད་པར་ཅན་ཅིག་དེ་འདྲའི་ཅིག་རེད་ཤག་དེར་ཐོབ་པ་དེ་དག་ད་རེས་ལན་ཐེངས་མ་གཅིག། སོ་སོས་ཅིག་སྡིག་པ་བྱེད་ཚུལ་ལ་བལྟས་ན་དེ་འདྲ་ཡོང་ཡས་ཁོ་རང་ཡོད་མ་རེད་ཡིན་ན་ཡང་ད་ད་རེས་དཔེ་དེ་དཔེ་བླ་མ་དམ་པ་ཚོའི་བྱིན་གྱི་རླབས་ལ་བརྟེན་ནས་ལུས་རྟེན་འདི་འདྲའི་ཁྱད་པར་ཅན་ཐོབ་ཤག་བསམ་པའི་ཐུགས་བཞིན་དང་པོ་དལ་འབྱོར་ངོས་བཟུང་བ་ད་ཟེར་བ་དེ་རེད། དེའི་ཕྱིར་དང་པོ་དལ་འབྱོར་ངོས་ཟེར་དུས་རང་འབྱོར་ལྔ་དང་གཞན་འབྱོར་ལྔ་དེ་ཚོ་ལ་འདི་ཐོབ་ཤག་འདི་རག་ཤག་འདི་ང་ལ་འདུག་འདི་ཚང་ཤག་འདི་ཚང་ཤག་ཟེར་མི་ཁོམ་པ་བརྒྱད་པོ་དེ་ང་འདི་དང་བྲལ་ཤག་འདི་དང་བྲལ་ཤག་ཟེར་ནས་བསམ་བློ་གཏོང་ཡས་དེ་དལ་འབྱོར་ངོས་བཟུང་བ་ཆགས་འགྲོ་བ་ད་དེའི་ཞོར་ལ། འདི་འདྲའི་ལུས་རྟེན་འདི་དངོས་གནས་དྲང་གནས་དོན་དག་ཆེན་པོ་སྒྲུབ་ན་སྒྲུབ་ཐུབ་མཁན་གྱི་ལུས་རྟེན་གཅིག་རེད་བྱ་བསམ་ནས།